well-known uh, teachers and translators in their own right. Lama Chenna, who is Tibetan, Sangye Khandro, who is, uh, is, is an American but a very eminent translator. So there'll be a little bit of Tibetan, a little bit of English. It will take a little bit longer for him to give his talk there'll be some back and forth. Um, but there'll also be time for questions uh, after his lecture and I encourage you all to ask rich and interesting questions so we don't leave to decide a silent

ད་ཉིས་སྟོང་ལྔ་བརྒྱ་ལྔ་བཅུ་ང་བརྒྱད། ད་དེ་རིང་གི་དུས་ཚོད་འདི་ཚོ་བྱུང་ན་དེ་གི་བཅོམ་ལྡན་འདས་ལྷ་ལས་བབས་པའི་དུས་ཆེན་རེད། དེ་གི་སྐབས་འདིར་དེ་གི་ད་ཡེ་ལོ་སློབ་ཆེན་གི་དགེ་རྒན་རྣམ་པ་དང་ནི་ཁྱེད་རྣམ་པ་སློབ་མ་ཚོ་མཉམ་དུ་དེ་ནི་སྟོན་པ་ཤཱཀྱ་ཐུབ་པའི་ད་རེས་སྐྱེས་རབས་ཀྱི་སྐོར་ར་དེ་གི་སྐད་ཆ་འགའ་ཟིག་བྱ་རྒྱུ་ང་ལ་གོ་སྐབས་ཡོད་པ་དེ་ལ་ད་རེས་རང་ངོས་ནས་བཀའ་དྲིན་ཆེ་ཞུ་རྒྱུ་ཡིན། ད། སྟོན་པ་སངས་རྒྱས་ཐུབ་པ་སངས་རྒྱས་ཤཱཀྱ་ཐུབ་པ། དེ་དེ་ནས་ཁྱེད་རྣམ་པ་འདིར་བཞུགས་ཚོས་ཡང་ཁ་རྩང་དེ་རིང་སྟོན་པའི་སྐྱེས་རབས་ལ་དེ་གའི་ཞིབ་འཇུག་དང་སློབ་སྦྱོང་བྱེད་ཀྱི་ཡོད་བཞིན་དུ་དེ་ནས་ཤེས་གསལ་ལྟར་རེད། དེ་ཡིན་ན་སྤྱི་ཁྱབ་ཀྱི་དེ་གའི་སྟོན་པའི་ད་མཛད་རྣམ་འདི་ཚོ་ལ། གཅིག་ཐུན་མོང་གི་ད་གདུལ་བྱ་སོ་སོ་ལ་ད་རེས་སྣང་ཚུལ་གྱི་ཡང་ད་རེས་ཀྱི་གསུང་སྲོལ་མང་བོ་ཟིག་ཡོད་ནི་རེད་དེ་མ་ཡིན་པ་ཐུན་མོང་མ་ཡིན་པ་ད་རེས་གསང་བ་སྔགས་ཀྱི་དེ་ནས་ཡང་རྒྱུད་སྡེ་སོ་སོ་ན་ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་དེ་སྐྱེས་རབས་རྣམ་ཐར་ད་བསམ་གྱིས་མི་ཁྱབ་པ་ཟིག་ད་རེས་གསུང་ཚུལ་ཡང་ད་རེས་གཞན་པ་ཡོད་ནི་རེད། དེ་ཡིན་ན་འདི། ཆི་རེད་ཟེར་ན། སྟོན་པ་སངས་རྒྱས་ཤཱཀྱ་ཐུབ་པའི། དེ་ནས་ད་སྐྱེས་རབས་ཀྱི་ངོས་ནས་ཡིན་ན་དེ། སྐྱེ་བ་སྔ་མ་རྣམས་སུ། དེ་ནས་བསྐལ་བ་མང་བོའི་རིང། སྦྱིན་སོགས་ཕ་རོལ་ཏུ་ཕྱིན་པ་དྲུག་ཉམས་སུ་བླངས་པའི་ད་ནི་དེ། ད་མཛད་རྣམ་མང་བོ་ཟིག་ད་ཡོད་ནི་རེད། དེ་ཡིན་ན་བོད་ཡུལ་གྱི་མཁས་པ་ཆེན་པོ་ད་རེས་ཀུན་མཁྱེན་མི་ཕམ་པའི་སྐྱེས་རབས་པདྨ་དཀར་བོ་ཟེར་ཡིས་ད་ནི་ད་ལྡེབ་མ་རིང་བོ། ལྡེབ་མ་ད་རེས་ལྔ་བརྒྱ་ཡར་མར་ཟིག་ཡོད་ནི་རེད་ངས་སྔ་མ་ད་རེས་ཀྱི་ད་ལོ་ཕྱེད་ཙམ་གྱི་དུས་ཚོད་བེད་སྤྱོད་བྱས་ད་རྒྱ་ནག་གི་སྐད་དུ་བསྒྱུར་མྱོང་ང། དེ་ང་རང་གི་ཡང་ནི་ད་རེས་ཀྱི་དེའི་གནས་སྐབས་ན་ད་རེས་ཅིག་སངས་རྒྱས་ཤཱཀྱ་ཐུབ་པ་ལ་དད་པ་ཟེར་དགོས་ན་འདྲ་གི་ཅིག་ངེས་ཤེས་ད་རེས་ཐུན་མོང་མ་ཡིན་པ་ཟིག་ད་རེས་རང་གི་རྒྱུད་ད་སྐྱེས་མྱོང་ང།

ད་སངས་རྒྱས་ཀྱི་དེ་ནས་ཚེ་འདིའི་ང་ཚོའི་འཇིག་རྟེན་གྱི་ཁམས་སུ་དེ་ནས་མཛད་པ་ཇི་ལྟར་སྐྱོང་ཚུལ་འདི་གཙོ་བོ་དུ་ད་འཛམ་བུ་གླིང་གི་སྟེང་ན་ཧ་ཅང་གྲགས་ཆེ་བའི་ད་རེས་མཛད་པ་བཅུ་གཉིས་ཟེར་གྱི་དོན་རེད། ད་མཛད་པ་བཅུ་གཉིས་འདི་རྒྱལ་ཚབ་བྱམས་པ་མགོན་པོའི་གཞུང་གི་སྐབས་ན་ཆི་ཟིག་ཡོད་ནི་རེད་ཟེར་ན་དེ་གི་ཆོས་ཀྱི་སྐུ་ལས་མ་གཡོས་པར་སྤྲུལ་པའི་རང་བཞིན་སྣ་ཚོགས་སྟོན། སྐྱེ་བ་མངོན་པར་སྐྱེ་བ་དང་དགའ་ལྡན་གནས་ནས་འཕོས་པ་དང། ལྷུམས་སུ་ཞུགས་དང་བལྟམས་པ་དང་བཟོ་ཡི་གནས་ལ་མཁས་པ་དང་བཙུན་མོའི་ཁམས་སུ་དགྱེས་རོལ་དང་ངེས་འབྱུང་དཀའ་བ་སྤྱད་པ་དང། བྱང་ཆུབ་སྙིང་པོར་གཤེགས་པ་དང་བདུད་སྡེ་བཅོམ་དང། རྫོགས་པར་ནི།

རིགས་ལ་གཟིགས་པ་དང་ཡབ་ལ་གཟིགས་པ་ཡུམ་ལ་གཟིགས་པ་དེ་བཞིན་དུ་ཡུལ་ལ་གཟིགས་པ་དང་དུས་ལ་གཟིགས་པ་བཟོས་ཡིད་དང། ད་རང་གི་འགྲོ་དོན་དུ་གཙོ་བོ་དགའ་ལྡན་ལྷ་ཡུལ་གྱི་བྱ་བ་ཐམས་ཅད་དུ་རྒྱལ་ཚབ་མ་ཕམ་པ་ལ་གཏད་བཏང་ནས་དེ་ནས་ད་རེས་ད་འཛམ་བུའི་གླིང་དུ་ད་རེས་ལྷ་ལས་འཕོས་པ་ཟེར་གི་འདུག་རྒྱུ་འདི་མཛད་པ་དང་བོ་རེད། ད་འདི་བལྟས་ནས་ཆི་གོ་དགོས་ནི་རེ་ཟེ་ན་ང་ཚོ་མི་སུ་དང་སུ་ཡིན་ན་ར། དེ་གི་སྐྱེ་བ་སྔ་མ་ཟིག་ཏུ་ད་རེ་ཡོ་ཀོ་ནི་རེ་ཟེ་ཡི་ད་ནི་དེ་གི་སྐྱེ་བ་སྔ་མའི་གནས་སྐབས་ན་སངས་རྒྱས་ཤཱཀྱ་ཐུབ་པ་ཡིན་ན་ད་རེ་ལྷ་ཡུལ་ནས་མར་འོང་བ་ཟེ་གི་འདུག་གྱོ་དེ་མཚོན་གྱོ་དོན་དག་དང་པོ་རེ། དེ་ནས་གཉིས་པ་དེ་ལྷུམས་སུ་བཞུགས་པ་རེ་ལྷུམས་སུ་བཞུགས་པ་དེ་སངས་རྒྱས། ད། བྱང་ཆུབ་སེམས་དཔའ་ཡིན་པའི་གནས་སྐབས་ན་དེ་གི་དགའ་ལྡན་གནས་ནས་འཕོས་ཡི་ད་ནི་ལྷུམས་སུ་ཞུགས་ལྷུམས་སུ་ཞུགས་གི་འོ་འདི། དེ་ནས་གླང་ཆེན་ཐལ་དཀར་མཆེ་བ་ད་རེས་དྲུག་ལྡན་གི་ཚུལ་དུ་དེ་ནས་ཡུམ་གྱི་ད་རེས་གི་ལྷུམས་སུ་ཞུགས་ནི་རེད་ཡུམ་གྱི་ལྷུམས་སུ་ཞུགས་པའི་གནས་སྐབས་ན་ཡང་ཡུམ་ལ་ཅིག་ན་ཚ་དང་ནི་འདི་མོ་ད་རེས་སྡུག་བསྔལ་ཟུག་རྔུ་ཅི་ཡང་མེད་པར་ནི་དེ་ནས་ད་རེས་ཟླ་དགུ་ཟླ་བ་དགུ་དང་ཞག་བཅུ་གི་རིང་ད་རེས་གི་ད་ལྷུམས་ན་ད་རེས་བཞུགས་ཚུལ་མཛད་ནོ་རེད། འདིའི་དོན་དག་གིས་ཆི་ཟིག་མཚོན་ནི་ཟེ་ན་ང་ཚོ་ད་རེས་མི་སུ་ཡིན་ན་ར་ནི་སྐྱེ་བ་སྔ་མ་ཡང་ཡོད་ནི་རེད་དེའི་བར་དུ་ད་རེས་གི་ད་ལྷུམས་སུ་ཞུགས་པའམ་ད་རེས་མངལ་དུ་ཞུགས་པ་ཟིག་སྐྱེ་གནས་རྣམ་པ་བཞི་གི་ནང་གི་དེ་ནས་ད་རེས་ལྷུམས་སུ་ཞུགས་པ་ཟིག་འདུག་ཀྱི་འོ་འདི་བར་སྲིད་ཡོད་པ་ད་རེས་མཚོན་ནོ་རེད། དེ་ནས་སྐུ་བལྟམས་པ་རེད་དེ་ནས་དོན་དག་གསུམ་པ་སྐུ་བལྟམས་པ་འདི་དེ་ནས་སངས་རྒྱས་འཇིག་རྟེན་སུ་ཁམས་སུ་བྱོན་པའི་གནས་སྐབས་ན་ད་ས་ཆེན་འདི་ན་ད་རེས་གི་གོམ་པ་བདུན་བོར་རེ་དེ་གི་ད་ཁོང་ཡང་འཇིག་རྟེན་འདི་ན་མཆོག་ཡིན་ཟེར་གསུངས་ནི་རེད། དེའི་གནས་སྐབས་ན་ད་རེས་དེ་ལྷ་རྣམས་ཀྱིས་ཡང་བསྟོད་པ་བྱས་ཁྱེར་ཡོང་ངེ་ད་ནི་དེ་གི་གང་ཚེ་གཙོ་བོ་རྐང་གཉིས་ཁྱོད་བལྟམས་ཚེ་ས་ཆེན་འདི་ན་གོམ་པ་བདུན་བོར་ནས་ང་ནི་འཇིག་རྟེན་འདི་ན་མཆོག་ཅེས་གསུངས་དེ་ཚེ་མཁས་པ་ཁྱོད་ལ་ཕྱག་འཚལ་ལོ་ཟེར་དེ་ནས་ལྷ་ཐམས་ཅད་ཀྱིས་ཡང་བསྟོད་པར་མཛད་པ་དང་འཇིག་རྟེན་གྱི་ཁམས་སུ་ཡང་ནི་དེ་ལྟ་བུའི་ད་རེས་ད་ཅིག་རྟགས་མཚན། དེ་གི་བསམ་གྱིས་མི་ཁྱབ་པ་མང་པོ་ཟིག་ཏུ་བྱུང་བས་འདིས་ཆི་ཟིག་བསྟན་ཡོད་ནི་རེ་ཟེ་ན་ང་ཚོ་འགྲོ་བ་མི་ཡིན་ནས་བཟུང་སྟེ་འཇིག་རྟེན་ཁམས་སུ་དང་པོ་ད་རེས་སྐྱེ་བ་བཟུང་འདུག་གྱོ་དེ་བསྟན་ནོ་རེ་རེ་ད་ནི་སངས་རྒྱས་ད་རེས་སྐྱེས་ནི་ད་ནི་ང་ཚོ་ད་རེས་འཇིག་རྟེན་ཁམས་སུ་སྐྱེས་ནི་གཉིས་ཀ་ཡང་རྣམ་པ་མི་འདྲ་ནི་ཟིག་ཡོད་ནོ་དེ་མཚོན་ནོ་རེ། ད་ད་རེས་དོན་ཚན་བཞི་པ་དེ་བཟོ་ཡི་གནས་ལ་མཁས་པ་རེད་བཟོ་ཡི་གནས་ལ་མཁས་པ་འདི་སངས་རྒྱས་ཤཱཀྱ་ཐུབ་པ་ད་ད་རེས་ཀྱི་དེ་ནས་འཇིག་རྟེན་སུ་ཁམས་སུ་བལྟམས་ནས་དེ་ནས་ད་རེས་ཀྱི་ད་འཇིག་རྟེན་གྱི་དགེ་རྒན་མང་པོ་བསྟེན་ནི་རེད། དཔེར་ན་ད་རེས་ཀྱི་དེ་ནས་ད་རེས་བྲམ་ཟེ་ཡིག་མཁན་ལ་སོགས་པ་ཟེར་གྱི་ད་ནི་སྲིན་བུའི་གོ་ཆ། སྲིན་བུའི་གོ་ཆ་ཟེར་གྱི་ད་འདི་མོ་ཐམས་ཅད་ཀྱི་ཟུར་གྱི་ཡིག་རིགས་འདྲ་མི་འདྲ་སློབ་གྱི་ད་རེས་སྒྱུ་རྩལ་སློབ་གྱི་དེ་བཞིན་དུ་ཅིག་མདའ་འཕེན་པ་དང་ནི་དེ་གྱི་དཔའ་རྩལ་འགྱེད་པ་དེ་ལ་སོགས་པ་ད་རེས་འཇིག་རྟེན་གྱི་ཤེས་བྱ་ཐམས་ཅད་སློབ་སྦྱོང་བྱས་ནི་རེ། འདིས་ཆི་ཟིག་མཚོན་ནོ་ཟེར་ན། ད་སངས་རྒྱས་ཡིན་ན་ར་ནི་ཆུང་ཆུང་ཡིན་དུས་ད་རེས་རིག་གནས་སྦྱོང་རྒྱུའི་འོ་འདི་མཚོན་ནོ་རེ། འདིའི་གར་ཚུལ་ད་རེས་ང་ཚོ་ཡིན་ན་ད་རེས་སློབ་གྲྭ་འདོན་རྒྱུ་དང་དེ་ནས་ད་རེས་ལག་རྩལ་དང་ཤེས་རིག་སྦྱང་རྒྱུ་གཉིས་ཀ་ཕལ་ཆེར་ད་རེས་ཚུལ་དང་མཐུན་པ་བཀོད་ཐུབ་ཀྱི་ཡོད་རེད། ད་དེ་ནས་ད་རེས་བཙུན་མོའི་ཁབ་ལ་དགྱེས་རོལ་ཟེར་བ་འདུག་རྒྱུ་འདི་རེད། འདི་ཡིན་ན་ད་རེས་སངས་རྒྱས་ཡར་ད་རེས་ནར་སོན་དུས། དེ་ནས་ད་བཙུན་མོ་དེ་གི་ས་འཚོ་མ་དང་གྲགས་འཛིན་མ་དང་རི་དྭགས་སྐྱེས་ལ་སོགས་པ་དེ་ནས་ད་རྒྱ་གར་གི་ལུགས་སྲོལ་ད་ད་བཙུན་མོ་དྲུག་ཁྲི་ཁབ་ཏུ་བཞེས་རྒྱུ་ད་སྔོན་མ་རྒྱ་ནག་གི་ལོ་རྒྱུས་ནང་མཚོན་ན་ཡང་ད་རིག་རྒྱལ་བོ་ཐམས་ཅད་གི་ནི་བཙུན་མོ་མང་བོ་འཁོར་དུ་བཞེས་རྒྱུའི་ལུགས་སྲོལ་དེ་མོ་ཡོད་ནི་རེད་དེ་དང་འདྲ་བ་ཅན་གི་ནི་ནི་དེ་གི་ད་རྒྱལ་བུ་དོན་གྲུབ། དེ་གི་ཁོང་གི་ཡིན་ན་དེ་གི་བཙུན་མོ་མང་པོ་ད་རེས་ཁབ་ཏུ་བཞེས་ཁྱེར་ཡོང་བ་དང་ནི་རྒྱལ་སྲིད་གི་རྒྱལ་སྲིད་གི་བྱ་བ་བསྐྱངས་ཡི་དང་ནི་ད་དགུང་ལོ་ད་རེས་ཉི་ཤུ་རྩ་དགུ་ག་ཚེ་དེ་གི་རྒྱལ་ཁྲི་བཟུང་ནོ་དེ་གི་རྣམ་པ་དེ་རེད། དེ་ནས་ད་རེས་གི་བཟོ་ཡི་གནས་ལ་མཁས་པ་དང་བཙུན་མོ་ཁམས་སུ་དགྱེས་རོལ་དང་ངེས་འབྱུང་དཀའ་བ་སྤྱད་པ་དང་རེས། དེ་ནས་སངས་རྒྱས་ཤཱཀྱ་ཐུབ་པས་དེ་གི་ད་གཞོན་ནུ་དོན་གྲུབ་ཁོང་གི་དེ་ནས་རྒྱལ་བོའི་ཕོ་བྲང་ན་ཡོད་དུས་ཕྱོགས་བཞི་དེ་གི་ལྟ་སྐོར་ར་སོང་ངས་དེ་གི་ཕྱོགས་སོ་སོ་ནས་སྐྱེ་བ་དང་རྒ་བ་དང་ན་བ་འཆི་བའི་ད་རིགས་སྡུག་བསྔལ་གི་མི་རྣམས་ད་རིགས་གཟིགས་ནི་རེད་དེ་གཟིགས་གི་ཁྱེར་ཡོང་དུས་ད་འདི་ལས་བརྒལ་ཐུབ་པ་དེ་ཆི་ཟིག་དགོས་ནི་རེད་གཟིགས་དུས་དེ་གི་རབ་ཏུ་བྱུང་བའི་འཚོ་བ་ཞི་དུལ་དང་ལྡན་པ་མཐོང་ངས་ད་ན་དེ་ནས་ད་རིགས་གི་ད་ངེས་འབྱུང་སྐྱེས་ནས་དེ་ག་རབ་ཏུ་བྱུང་ནི་རེད་རབ་ཏུ་བྱུང་དུས་རྒྱལ་པོས་ཐོག་མར་མ་གནང་བའི་གནས་སྐབས་ན་དེ་ནས་ད་རེས་ཀྱི་དེ་ནས་རྟ་མཆོག་བསྔགས་ལྡན་ལ་ཆིབས་ཡི་ད་ན་རྗེས་མ་ཐབས་རྣམ་པ་སྣ་ཚོགས་ཀྱི་ནས་མཆོད་རྟེན་རྣམ་དག་གི་དྲུང་དུ་དེ་ནས་རབ་ཏུ་བྱུང་བའི་ད་རེས་ཀྱི་དེ་ནས་ཚུལ་བསྟན་ནི་རེད་ད་འདི་གི་ཆི་ཟིག་བསྟན་ཡོད་ནི་རེད་ཟེར་ན་དེ་ག་ང་ཚོའི་མི་ཚེ་དེ་རང་དགར་གི་ཅིག་འཁོར་བ་བཟུང་ནི་ཟིག་ད་ནི་དེ་ག་ད། བཟའ་ཚང་བསྒྲིགས་ན་ཙམ་ཟིག་གྱི་མ་ཡིན་པ་གི་ནས་ན་ད་མཐར་ཐུག་དུ་ཡང་ན་ད་རུང་དེ་ལས་ལྷག་པའི་དེ་ནས་ཅིག་རང་གི་མི་ཚེ་གི་རིན་ཐང་སོ་སོས་འཚོལ་རྒྱུ་ཡོད་རྒྱུ་དེའི་ལམ་ཡང་ད་རིག་བསྟན་ཡོད་ནི་རེད། དེ་ནས་ད་རིག་ད་དོན་ཚན་དྲུག་པ་ཟེར་གོ་ནི་ཡིན་ན་དེ་གི་ད་ངེས་འབྱུང་རེད་དེ་ནས་ད་རིག་དཀའ་བ་སྤྱད་པ་རེད་བདུན་པ་དེ་རེད་བདུན་པ་དེ་ཆི་རེད་ཟེར་ན་དེ་གི་ཆུ་བོ་ནཻ་རཉྫ་ནའི་འགྲམ་དུ་དེ་ནས་ལོ་དྲུག་གི་བར་དུ

ད་ད་རིག། རང་གི་ལུས་པོ་འདི་ཐོར་ཞིག་སུ་གྱུར་ཀྱང་ནི་བྱང་ཆུབ་མ་ཐོབ་ཀི་བར་དུ་ཁོང་འདི་ལས་ལྡང་ནི་མིན་ཟེར། དམ་བཅའ་བརྟན་པོ་བརྩམ། དམ་བཅའ་བརྟན་པོ་ཞིག་ཡིན་ནི་རེད་དེ་ང་ཚོས་ད་རིག་འཚོ་བ་གི་ཁྲོད་དུ་བྱ་བ་གང་བསྒྲུབ་ནི་ཡིན་ན་ད་རིག་དམ་བཅའ་དགོས་ནི་རེད་མ་གཏོགས་ཙེ་མི་དམ་བཅའ་ཡོད་ཧ་མེད་དུས་དེ་གི་བྱ་བ་མཐར་འཁྱོལ་ནི་མ་རེད་ཟེར་རྒྱུ་བོ་འདི་མཚོན་ནི་རེད། ད་དོན་ཚན་དགུ་པ་འདི་ད་རིགས་བདུད་སྡེ་བཅོམ་པ་རེད་དེ་ལྟར་ཏིང་ངེ་འཛིན་ན་བཞུགས་ཡོད་པའི་གནས་སྐབས་ན་དེ་གི་བདུད་དགའ་རབ་དབང་ཕྱུག་དང་བཅས་པ་མ་དགའ་ཡི་དང་ནི་དེ་གི་ཐོག་མར་དེ་གི་ཁྱོད་སངས་རྒྱས་མ་རན་ཟེར་ཡི་དང་ནི་དེ་གི་འགལ་རྐྱེན་བརྩམས་ནི་རེད་དེ་དུས་དེ་ལ་ད་རིགས་དེ་ནས་ས་ཡི་ལྷ་མོ་བརྟན་མ་དཔང་པོར་མཛད་དེ་ནི་དེ་གི་བདུད་གི་གླགས་མ་རྙེད་ནི་རེད། ཡང་བར་དུ་ད་རེས་ཀྱི་བདུད་ཀྱི་ད་དམག་མི་བྱེ་བ་དུང་ཕྱུར་མང་བོ་གི་དེ་གི་ཡང་དེ་གི་མཚོན་སྣ་ཚོགས་ཀྱི་ཆར་ཕབ་ཡི་ཁྱེར་ཡོང་དུས་དེ་བཞིན་གཤེགས་པའི་ཏིང་ངེ་འཛིན་གྱི་དེ་དག་ཐམས་ཅད་ད་རེ་ད་ན་གླགས་མ་རྙེད་ནི་རེད། དེ་ནས་རྗེས་མ་ད་རེས་བདུད་ཀྱི་བུ་མོ་སྒེག་མོ་མང་བོ་གི་ནི་དེ་ལ་ད་རེས་ཀྱི་ཡང་ཆགས་པའི་སྒོ་ནས་ཉམས་འགྱུར་སྣ་ཚོགས་བརྩམས་ནི་རེ་ད་ཡིན་ནའང་ཁོང་གི་བ་སྤུའི་ཁུང་ཙམ་ཡང་གཡོ་མ་ཐུབ་བས་དེ་ནས་ད་རེས་ཀྱི་བདུད་ཀྱི་སྒེག་མོ་ཐམས་ཅད་ཀྱང་བགྲེས་མོར་གྱུར་རེ་ད་ནི་ད་རྗེས་མའི་གནས་སྐབས་ན་ཁོང་རང་གི་ད་རེས་ཀྱི་ནི་དེ་ནས་ད་རེས་རྟོགས་པ་དེ་ད་བརྟན་པོ་ད་རིག་གི་རྙེད་དེ་བདུད་བཅོམ་ནི་རེད་ཟེར་ཡས་བདུད་གི་མ་འཐེན་ནི་རེད་གང་ལྟར་ཡང་ང་ཚོའི་བྱ་བ་འདི་ལ་ད་རེས་མི་མཐུན་ཕྱོགས་གི་འདོད་ཆགས་ཞེ་སྡང་གི་གླགས་མང་བོར་རྙེད་ན་ཡང་ན་ད་དེ་དག་ཚོ་ཐམས་ཅད་དུ་ནི་རང་གི་དམ་བཅའ་མི་འཆོར་བ་དང་ན་རང་གི་ད་རེས་ཤེས་རིག་གི་རྩལ་ལ་བརྟེན་ནས་ནི་འགལ་རྐྱེན་ལས་རྒྱལ་རྒྱུ་བོ་འདི་གལ་ཆེ་བ་མཚོན་བོ་རེད། དེ་ནས་བཅུ་པ་བྱང་ཆུབ་པ་རེད་འདི་རྒྱ་གར་རྡོ་རྗེ་གདན་དུ་དེ་ལྟ་བུའི་ད་རེས་གི་ད་ཏིང་ངེ་འཛིན་ལ་བརྟེན་ནས་དེ་གི་ད། སྲོད་ལ་བདུད་བཏུལ་དེ་ནས་ད། གུང་ལ་མཉམ་པར་བཞག་ཐོ་རངས་གི་གནས་སྐབས་ན། དེ་གི་དེ་བཞིན་གཤེགས་པ་ལ་ཟད་པ་དང་མི་སྐྱེ་བའི་ཤེས་པ་ད་རེས་བརྙེས་ད་ནི་དེ་ནས་བྱང་ཆུབ་ཆེན་པོ་ད་སངས་རྒྱས་ནི་རེད་ཟེར་ནམ་མདོར་ན་ད་རེས་ཀྱི་ཆོས་ཐམས་ཅད་ཀྱི་ཆོས་ཉིད་ཇི་ལྟ་བ་བཞིན་དུ་རྟོགས་ནོའི་མྱིང་ང་བྱང་ཆུབ་ཡང་ཟེར་ནི་རེད་སངས་རྒྱས་ཡང་ཟེར་ནི་རེད་དེའི་གནས་སྐབས་ན་སངས་རྒྱས་ནི་རེད་ཟེར་ནི་རེད་མཛད་པ་བཅུ་པ།

དེ་ནས་ཚངས་པ་དང་བརྒྱ་བྱིན་ལ་སོགས་པས་དེ་ནས་གསེར་གྱི་འཁོར་ལོ་རྩིབས་སྟོང་དུང་དཀར་གཡས་འཁྱིལ་སོགས་ཕུལ་རེ་ད་ནི་ཡང་ནས་ཡང་དུ་གསོལ་བ་བཏབ་པའི་ངོར་དུ་གི་ད་ཆོས་ཀྱི་འཁོར་ལོ་རིམ་པ་ད་རེས་གསུམ་བསྐོར་ནི་རེད། སངས་རྒྱས་ཀྱི་ཆོས་གསུངས་རྒྱུ་བོ་འདི་མཛད་པ་ཐམས་ཅད་ཀྱི་ནང་གི་མཛད་པ་གཙོ་བོ་ཡིན་ཟེར་གོ་ནི་རེད་དེ་ཡིན་ནི་ན་ད་རེས་ཀྱི་དགུང་ལོ་སུམ་ཅུའི་ནང་གི་ནས་བརྒྱད་ཅུའི་ནང་མ་ཐོན་གྱི་བར་དུ་སྐུ་ཚེ་གཅིག་ག་ད་རེས་ཀྱི་གཞན་ན་ཆོས་གསུངས་ནི་རེད་དེའི་རིམ་པ་ཡིན་ན་ད་རེས་རིམ་པ་དང་བོ་དུ་ཡུལ་ཝཱ་ར་ཎ་སིའི་ད་རེས་དགེ་སློང་ལྔ་སྡེ་དང་ལྷ་བརྒྱད་ཁྲི་གིས་གཙོས་པའི་ད་བཀའ་དང་བོ་གི་ཆོས་གསུངས་འདྲེ། བཀའ་བར་པ་དེ་ད་རེས་གནས་བྱ་རྒོད་ཕུང་པོ་རི་ལ་སོགས་པའི་དེ་ནས་ཐེག་པ་ཆེན་པོ་ད་རེས་སྟོང་བ་ཉིད་ཀྱི་ཆོས་ཐམས་ཅད་གསུངས་ཡོད་ནི་རེད། དེ་ནས་བཀའ་ཐ་མ་དེ་ཅི་རེད་ཟེར་ན་དུ་གི་ཡངས་པ་ཅན་ལ་སོགས་པའི་གནས་མ་ངེས་པ་ཐམས་ཅད་དུ་བཀའ་ཐ་མ་དང་ནི་གསང་བ་སྔགས་ཀྱི་འཁོར་ལོ་ཟེར་དགོས་ན་གསང་བ་སྔགས་ཀྱི་ད་རེས་ཆོས་འཁོར་དེ་གསུངས་ཡོད་ད་དེང་སང་ད་རེས་ཀྱི་འཛམ་གླིང་ནང་ན་ཡོད་ནོའི་ཆོས་ཐམས་ཅད་ད་ང་ཚོའི་བཀའ་འགྱུར་གྱི་ནང་ན་ཡོད་ནི་རེད་ཁྱེད་རྣམ་པས་ད་རེས་ཀྱི་ཞིབ་འཇུག་བྱས་ནས་དུ་གི་ཞིབ་འཇུག་ཡག་པ་བྱས་ནས་ཡིན་ན་ད་རེས་ཀྱི་ཚོར་བ་དེ་ནས་ཅིག། ཡག་པ་བོ་ད་རིག་སྐྱེས་ཀྱི་ད་ནི་དེ་གའི་རིན་ཐང་ཅན་གྱི་ལྟ་བ་རྙེད་ཀྱི་རེད་བསམ་གི་ང་ལ་ཡིད་ཆེས་ཡོད། དེ་ནས་མཛད་པ་ཐ་མ་འདི་ད་རིག་དགུང་ལོ་བརྒྱད་ཅུ་གྱ་གཅིག་བརྒྱད་ཅུ་ཐམ་པ་ཟེར་སྲོལ་ཡོད་རེད་གང་ལྟར་ཡང་དེའི་གནས་སྐབས་ན་དེ་ནས་ཐུན་མོང་བའི་གདུལ་བྱ་ཐམས་ཅད་ད་དེ་གའི་མི་རྟག་པའི་ཚུལ་བསྟན་ནས་དང་ནི་དེ་ནས་ཡུལ་རྩྭ་མཆོག་གྲོང་དུ་ནི་དེ་ནས་ད་རེ་རེ་བཞིག་གཟུགས་སྐུའི་བཀོད་པ་དབྱིངས་སུ་ད་རིག་བསྡུ་རྒྱུའི་ཚུལ་དེ་མོ་བསྟན་ཡོད་ནི་རེད། ཡིན་ན་ཡང་དེང་སང་ཕལ་ཆེར་མང་བོས་སངས་རྒྱས་ད་རེས་འདས་ཚར་ནི་རེད་ཤི་ཚར་ནི་རེད་ད་ཅི་ཡང་ཡོད་ནི་མ་རེད་ཟེར་ནི་རེད་ད་དེ་ཡང་ཅིག་མ་རེད་ཅི་རེད་ཟེར་ན་ངེས་དོན་གི་དབང་དུ་བྱས་ནི་ཡིན་ན་དེ་གི་དེ་གི་ཡོངས་སུ་མ་དག་ཞིང་རྣམས་སུ་དེ་གི་དེ་དེ་ཡིས་སྤྲུལ་པ་སྣ་ཚོགས་སྟོན་གསུངས་ཡོད་ནི་རེད་དེ་ཡིན་དུས་མ་དག་པའི་ཞིང་རྣམས་ལ་ད་རེས་སངས་རྒྱས་གི་ཡང་མཛད་པ་སྣ་ཚོགས་ཞིག་སྟོན་རྒྱུ་ད་འདིའི་དོན་དག་ད་རེས་ཁྱེད་རྣམ་པས་ཡང་ཞིབ་འཇུག་ཁ་ཁ་བྱས་ན་ཡང་གོ་འོང་རྒྱུ་རེད་མདོ་སྡེ་པདྨ་དཀར་བོ་ལ་སོགས་པའི་ནང་ལྟར་ན་ད་དེའི་དོན་དག་རྒྱས་པར་བཤད་ཡོད་ནི་རེད། ད་མཇུག་སྡོམ་གྱི་ཚུལ་དུ་ཡིན་ན། ད་ཡན་ཆོད་དུ་ད་རེས་གཙོ་བོ་སྲོལ་རྒྱུན་གི་ད་རེས་ཀྱི་དུ་གྱི་ངོ་སྤྲོད་བྱེད་སྟངས་རེད། དེ་ནས་མཇུག་སྡོམ་གྱི་ཚིག་ཁ་གཅིག་རྒྱ་གར་གྱི་མཁས་པ་ཆེན་པོ་ཟིག་གི་ཅི་ཟེར་ཡོད་ཟེར་ན་དུ་གྱི་བདག་ནི་སངས་རྒྱས་ཕྱོགས་མི་འཛིན་སེར་སྐྱ་སོགས་སུ་མི་སྡང་ཞིང། གང་ཞིག་རིགས་པར་ལྡན་པའི་ཚིག། དེ་ཉིད་སྟོན་པར་ཡོངས་སུ་འཛིན་ཟེར་རྒྱུ་ད་འདི་ངའི་ངོས་ནས་ཡིན་ན་ད་རེས་ང་སངས་རྒྱས་པ་རེད་དེ་ལ་ཆེད་དུ་བསྟོད་པ་དང་ཆོས་ལུགས་གཞན་པ་དེ་ལ་དགག་པ་ཅི་ཡང་མེད། འཛམ་བུའི་གླིང་གི་སྟེང་ན་སུས་ད་རེས་ད་རིགས་པ་དང་ལྡན་པ་གནས་ལུགས་དང་ལྡན་པའི་ཚིག་སྨྲ་ནོ་འོ་དེ་སྨྲ་བ་པོ་དེ་སྟོན་པར་འཛིན་རྒྱུ་ད་ན་དེ་ལྟ་བས་ད་རེས་ཆོས་དེ་ལ་ད་རེས་ཡང་དག་པའི་ཆོས་ལུགས་སུ་འཛིན་རྒྱུའོ། ད་དེ་ད་རེས་ང་ཚོས་ངའི་ངོས་ནས་ཡིན་ན་ད་རེས་ད་བསམ་པ།

Anyone from the class?
Um, so on the assault of demons when the Buddha is under the Bodhi tree. We've talked a little bit um, in section about whether those are real demons or psychological demons. Um,

དཔེར་ན། དག་པའི་ཞིང་ཁམས་ཡིན་ན་སེམས་རེད། དམྱལ་བ་ཡང་ད་རེས་སེམས་རེད། དེ་བཞིན་དུ། ད། བདུད་ལ་སོགས་པ་ཐམས་ཅད་ཀྱང་ནི་སེམས་ཀྱི་ད་རེས་རྩལ་ཡིན་ཟེར་ནི་རེད། ཡིན་རེད་ད་ནི་དེ་ལྟ་བུའི་ངོ་བོ་ཇི་ལྟ་བ་བཞིན་དུ་མ་རྟོགས་པའི་ད་དག་པ་མིན་པའི་ད་རེས་འགྲོ་ལུགས་ཀྱི་དབང་དུ་བྱས་ནས་ན། ད་བདུད་དེ་དག་ཚོ་ཐམས་ཅད་ཀྱང་རང་མཚན་དུ་གྲུབ་པ་དང་ན་དངོས་ཡོད་ཀྱི་ད་རེས་ཀྱི། དེ་ནི་འགལ་རྐྱེན་བྱེད་འགལ་རྐྱེན་རྩོམ་པ་པོ་དངོས་སུ་ད་རེས་ཡོད་ནི་ཡིན་ན་ཆོག་ནི་རེད། Yes. Um, at the end you said that Uh, one of the main points of the Buddha's life story is that of like understanding what is logical. Um, a lot of Western connotations and understandings is that the main point of the Buddha's life story is that of like compassion for others and that he came down to the human realm and decided to help those that were ignorant. So is, is there, what is the relationship between logic and compassion?
འཇིག་རྟེན་གྱི་བྱ་བ་གང་དང་གང་ཡིན་ན་སྤྱི་ཁྱབ་ཀྱི་ད་རེས་གཏན་ཚིགས་རིགས་པ་དང་རྒྱུ་མཚན་ལྡན་པ་དེ་ད་རེས་དགོས་དགོས་ནི་རེད། ཡོད་ནི་རེད་ད་ནི་སངས་རྒྱས་ཤཱཀྱ་ཐུབ་པ་ཟེར་དགོས་ན་འདྲ་གི་གཞོན་ནུ་དོན་གྲུབ་དེ་ནི་ལྷ་ཡུལ་ནས་འཇིག་རྟེན་ཁམས་སུ་ཡོང་རྒྱུའི་དབང་དུ་གཙོ་བོ་ད་རེས་སྙིང་རྗེ་གི་རྒྱུ་རྐྱེན་ལ་བརྟེན་ནས་ཡོང་བ་ཟིག་རེད། རྒྱང་རིང་གི་རྒྱུ་རྐྱེན་ལ་བརྟེན་ནས་ཡོང་བ་ཞིག་ཡིན་ན་ཡིན་ལྟོས་ད་རེས་ཀྱི་ག་རེ་ཟེར་དགོས་རེད། དེ་རྒྱུ་སྔོན་སོང་གི་དབང་དུ་བྱས་ནས་ཡིན་ན་དེ་ལ་ད་རེས་ཀྱི་ལོ་རྒྱུས་ཟེར་གཏན་ཚིགས་ཡོད་ན་ཆོག་རེད། རེད་ད་ནི་ཅི་ཡོད་དོ་ཅོག་ཐམས་ཅད་དུ་ཚང་མ་ད་རེས་ཀྱི་འདིར་རྒྱུ་རྐྱེན་ཡོད་པ་དང་ནི་དེ་བཞིན་དུ་དེ་གི་རྒྱུ་མཚན་ལ་བརྟེན་གྱི་ཡོད་ནི་མ་རེད་དཔེར་ན་མེ་གི་ཚ་བ་ཡིན་ན་འདྲ་གི་ཁོ་རང་བཞིན་གི་འབྱུང་རྒྱུ་ཡང་ཡོད་ནི་རེད། ང་ཚོ་ད་རེས་མི་ཐམས་ཅད་ཀྱི་རྒྱུད་ཀྱི་བདེ་གཤེགས་སྙིང་པོ་ཟེར་གྱི་དེ་རང་བཞིན་གི་ད་རེས་འོད་གསལ་བ་ཉིད་ཡིན་རྒྱུ་དེ་གི་སངས་རྒྱས་ཆོས་ལུགས་ཀྱི་འདོད་ཚུལ་གི་དབང་དུ་བྱས་ན་དེའི་དྲི་མ་ཐམས་ཅད་དེ་གནས་སྐབས་སུ་བྲལ་སོང་བས་དེ་མངོན་དུ་གྱུར་སོང་བ་ལ་ཟེར་དགོས་ནི་རེད་དེ་ཡིན་ན་རང་གི་ད་རེས་སེམས་ཀྱི་ཆོས་ཉིད་མངོན་དུ་གྱུར་བ་ཟིག་ག་ཟེར་འདྲ་དེ་ད་རེས་རྒྱུ་མཚན་དང་ནི་གཏན་ཚིགས་ཕར་སྣང་གི་དེ་གི་བཤད་དགོས་ན་ཧ་ཅང་དཀའ་མོ་གི་སོང་བ་རེད།

དེ་མ་ཡིན་པ་གི་ད་རུང་ད་རེས་གི་དཔེར་ན་ད་རེས་མཁས་པ་ཆེན་པོ་ད་རེས་ད་ལོ་སུ་ཟེར་གི་འདུག་ཀྱི་དབྱིན་ཇི་དེ་དབྱིན་ཇི་གི་སྐབས་གི་དེ་གི་མཁས་པ་ཟིག་རེད་ཁོང་གི་ཡང་ད་རེས་གི་དགེ་རྒན་གི་མ་རབས་བཙལ་བའི་ཁྱེད་རང་དེ་དེ་གི་དགེ་རྒན་ལས་ལྷག་པའི་ད་རེས་ཤེས་རབ་མཐོང་བའི་ན་རྗེས་མ་ད་རེས་དེ་ནས་ད་ནོ་བེལ་བྱ་དགའ་ད་རེས་ཆེན་པོ་ཐོབ་ནི་ར་དེ་དང་འདྲ་བ་ང་ཚོ་འཇིག་རྟེན་གི་ཁམས་ན་ཡང་དགེ་རྒན་ལས་ལྷག་པའི་སློབ་མ་ཡང་མང་པོ་ཟིག་ཡོད་ཆོག་གི་ཡོད་རེད།